ཐོག་མ་དེ་ལ་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་ཡིན། ངའི་མིང་འཇིགས་མེད་ལྷ་མོ་ཞུ་གི་ཡོད་ད་ལྟའི་ཆར་ལ་བོད་མིའི་མདུན་ལམ་སློབ་སྟོན་ཁང་གི་མདུན་ལམ་ལམ་སྟོན་པ་ཡིན། རྣམ་པ་ཚོ་དེ་རིང་གི་བརྗོད་གཞི་འདི་ཨ་ནི།

ད Glassdoor དེ་འདི་མ་འདྲ་ག་རེ་འདུག་ཞུ་བ་ར་བྱས་ན་འདི་ནང་ལོགས་ལ་ཁྱེད་རང་གི་བཟོ་གྲྭ་གི་ད་གི་སི་ས་མིག་སྟོང་པ་ཐོན་གྱི་ཡོད་ན་བཟོ་གྲྭ་ར་ཅིག་འདི་ཨ་ནི་ཡག་འདུག་ཡག་པོ་རེད་འདུག་དངོས་གནས་རེད་འདུག Fact check བྱས་དང་ཨ་ནི་ཁོ་རང་ལ Review ར་བཟོ་གྲྭ་ཅིག Review སྤྱིར་བཏང་གི་ནང་ལོགས་ལས་ཀ་ག་འདྲས་བྱེད་ཀྱི་ཡོད་མེད་དང་སྤྱིར་བཏང་ཁོར་ཡུག་ལས་ཀ་ཁོར་ཡུག་ག་འདྲ་ཡོད་མེད་དང་འདི་ཆ་ཚང་ཞིག་ཀློག་ཡས་འདུག Glassdoor ནང་ར་འོ་དེ་འདི་གཉིས་ཏོག་ཙམ་མ་འདྲ་མཐོང་སོང།

ང་ཚོ་གི་སྙན་ཞུ་ལས་ཀ་སྙན་ཞུ་ག་འདྲས་འབྲི་དགོས་ཡོད་མེད་སྐོར་ལ་བརྙན་ཐུང་བཟོས་ཡོད་རེད་འདི་ནང་ལོགས་ལ Cover Letter ག་འདྲས་འབྲི་དགོས་ཡོད་མེད་དང་སོ་སོ་གི་ངོ་སྤྲོད་སྙིང་བསྡུས Resume ལབ་ཡོད་ར་འདི་ག་འདྲས་འབྲི་དགོས་ཡོད་མེད་བརྙན་ཐུང་བཟོས་ཡོད་རེད་འདི་མ་ཡིན་པ་སྤྱིར་བཏང་གི་ལས་ཀ་ཨ་ནི་བཅར་འདྲི་ཞུ་བའི་གོ་སྐབས་རག་པ་ར་བྱས་ན Job Interview ར་འདི་ནང་ལོགས་ལ་སོ་སོ་གི་ཨ་ནི Job Interview ག་འདྲས་བྱེད་དགོས་ཡོད་མེད་དང་འདི་ནང་ལོགས་ལ་སོ་སོ་གི་ལས་འགན་མང་པོ་ཅིག་ཡོད་དེ་འདྲས། ཆ་ཚང་བཅས་བརྙན་ཐུང་ཞིག་བཟོས་ཡོད་རེད། གཟིགས་ཡས་བྱུང་མེད་ན། ཨ་ནི་བོད་མིའི་མདུན་ལམ་སློབ་སྟོན་ཁང་གི Tibetan Career Center གི YouTube བྱས། Instagram བྱས། Facebook འདི་ཆ་ཚང་ནང་ལོགས་ལ་ང་ཚོ Video སྤྱིར་བཏང་གི་མདུན་ལམ་ཚན་པ་གཅིག་པུ་མ་རེད་ད་ལྟ་གློག་ཀླད་བྱས་སྐྲ་བཟོ་བྱས Mentoring བྱས་ནས་ང་ཚོ་གི་ད་ལྟ་སེམས་ཤུགས་ཐད་ཀྱི་ལེ་ཚན Youth Motivational Talk ནང་ནས་ཡོད་རེད་འདི་ཆ་ཚང་བཅས་ཀྱི་བརྙན་ཐུང་འདི་ང་ཚོ་དྲ་རྒྱ་བརྒྱུད་ནས་ང་ཚོ་རྣམ་པ་ཚོར་བཀྲམས་བཞག་ཡོད་རེད་རྣམ་པ་ཚོར་གཟིགས་ཡས་བྱུང་མེད་ན་གཟིགས་རོགས་གནང་ཞུ་ཡ་ཡིན།

བོད་པ་སྤྱི་ཚོགས་ཚོགས་པ་ཚང་མ་ཞིག་ལ་རྣམ་པ་ཚོ་སྙོབ་ཐུབ་མེད་ན་ད་ང་ཚོ་གི་ད་ལྟ་བོད་མིའི་མདུན་ལམ་སློབ་སྟོན་ཁང་དུ་ཡིན་པ་ར་བྱས་ན་ང་ཚོ་གི་ངོ་དེབ་ཡོད་རེད་བ། TCC Dharamsala གི་ངོ་དེབ་ནང་ལོགས་ལ། སྤྱི་ཡོངས་ཀྱི་ལས་ཀ་ས་མིག་ད་གསལ་བསྒྲགས་ག་འདྲས་ཐོན་པ་ར་བྱས་ན་ང་ཚོ་གི་དེ་དྲ་རྒྱ་ནང་ལོགས་བཀྲམས་བཞག་ཡོད་རེད་སོང་ཙང་རྣམ་པ་ཚོ TCC Dharamsala Facebook དེ་རྣམ་པ་ཚོ་གཟིགས་ན་འགྲིག་གི་ཡོད་རེད། དེ་མ་ཡིན་པ་ཨ་ནི་ང་ཚོ་གི་ད་ལྟ་ཡང་ལྡི་ལི་ལ་གནས་བསྡད་པའི་ཚོགས་པ་ཨ་ནི Empowering the Vision ཁོང་ཚོ་ཡིན་ནའི་ད་རྒྱ་གར་སྤྱི་ཚོགས་ནང་ལས་ཀ་ཐོན་ཡོད་པ་འདྲ། བོད་པའི་སྤྱི་ཚོགས་ནང་ལོགས་ར་ཡིན་པ་འདྲ་ཆ་ཚང་ག་བྱས་ཨ་ནི་ཁོ་རང་ཚོ་གི་ལས་ཀ་ས་མིག་དེ་ཁོ་ཚོ་གི་ངོ་དེབ་ནང་ལོགས་ལ་འདུག་སེ Share བྱེད་བྱེད་བསྡད་གི་ཡོད་རེད་རོ་རྣམ་པ་ཚོ་དེ་འདྲའི་ནང་ལོགས་གཟིགས་ན་འགྲིག་གི་ཡོད་རེད་ད་ལྟ་ཡང་ང་ཚོ་གསར་ཁང་ཁ་ཤས་ཤིག་གི་ཡང་ས་མིག་སེ་ར་ད་ས་མིག་སྟོང་པ་སེ་ར་ཨ་ནི་འདུག་སེ་ཁོ་རང་ཚོ་གི་གསར་ཤོག་ནང་ལོགས་བཀྲམ་གྱི་ཡོད་རེད་ཡང་དྲ་ཚིགས་ནང་ལ་བཀྲམ་གྱི་ཡོད་རེད་སོང་ཙང་དཔེར་ན་ཆ་བཞག་ན་ད་ལྟ་བོད་ཀྱི་བང་ཆེན་དང་བོད་ཀྱི་དུས་བབ་ཡིན་པ་འདྲ་རོ་དེ་ཚོ་ནང་ལོགས་ལ་རྣམ་པ་ཚོ་གཟིགས་ན་འགྲིག་གི་རེད།